ད་གཉིས་པ་ནི་ས་ཐག་དེ་ག་རེ་འགོ་སྒྲ་དོན་དུ་མི་རིགས་པ་ཟེར་དེ་རེད་བཞག་རྫས་གཅིག་པོ་དེ་ལ་འདི་ནི་སྤྱིའོ་འདི་ནི་ཁྱད་པར་རོ་ཞེས་འོ་རྫས་གཅིག་པོ་ཟེར་ན་ད་དཔེར་ན་དེ་འགོ་ར་བ་ཞིག་སྒྲ་མི་རྟག་པ་ལྟ་བུ་གཅིག་ཁྱེད་ར་གཅིག་ལ་འདི་སྤྱི་རེད་འདི་ཁྱད་པར་རེད་ཟེར་ནས་བཤད་རྒྱུ་ཡོད་པའི་ཕྱིར། བ་ཡིན་པར་ཐལ་མི་རྟག་པ་དེ། ཀ་བུམ་ལ་སོགས་པའི་དངོས་པོའི་བྱེ་བྲག་བ་དེ་ཚོའི་གཅིག་རེད་དེ་ཨ་རེད། འདི་ནི་ཁྱད་པར་རོ་ཟེར་དེ་ས་མི་རྟག་པ་དེ་སྒྲ་ཡི་སྟེང་དུ་བྱས་སོང་ན་ཡང་ཁྱད་ཆོས་ཅི་ཡང་འགྲོ་སྟངས་ཅིག་ཡོད་རེད་པ། ཡོད་ཡིན་ད་འདི་སྤྱི་རེད་འདི་ཁྱད་པར་ཁྱད་ཆོས་རེད་ཟེར་ནས་ཞེས་བྱ་བའི། བྱེ་བྲག་སོ་སོ་ཐ་དད་པའི་ཆ་འདི་དག་ནི་ཆོས་ཅན། ཡང་དུ་ལས་ཡང་མིན་ན་འདི་འདྲའི་ལབ་ཆོག་པ་རེད། ཤིང་འདི་སྤྱི་བྱས་ཤ་ཤུག་ལ་སོགས་པ་དེ་ཚོ་ཁྱད་ཆོས་རེད་ཟེར་སོ་བྱེ་བྲག་རེད་ཟེར་ནས་འོ་སྤྱི་དང་བྱེ་བྲག་གི་ཁྱད་པར་སོ་སོར་འོ་ཐ་དད་པའི་ཆ་ཅིག་འདུག་པ་དང། ཤིང་དང་ཤ་པ་གཉིས་པོ་དེ་ཐ་དད་པ་ཡིན་པའི་ཆ་བྱེ་བ་རོ་འོ་དེ་འདྲའི་ཆ་དེ་ཆོས་ཅན། རྟོག་བློ་ལ་སྣང་བའི་དོན་ཁོ་ན་ལ་གནས་ཏེ་ཟེར་ན་རྟོག་པས་བཏགས་པ་ཙམ་གྱི་ཆོས་རེད་ཟེར་ཡ་བ་རེད་རྟོག་བློ་ལ་སྣང་བའི་ངོ་བོ་ཐ་དད་པ་ཡིན་ཏེ། སྒྲ་དོན་ཡིན་པའི་ཕྱིར་རོ། ད་དེ་བྱས་ཙང་རྫས་ད་དེ་གཅིག་པོ་དེ་ལ་འདི་ནི་སྤྱིའོ་འདི་ནི་ཁྱད་པར་རོ་ཞེས་བྱེ་བྲག་སོ་སོ་ཐ་དད་པའི་ཆ་འདི་ནི་ཆོས་ཅན། རྟོག་བློ་ལ་སྣང་བའི་དོན་ཁོ་ན་ཡིན་ཏེ་སྒྲ་དོན་ཡིན་པའི་ཕྱིར་ཟེར་དུས་ས་ག་རེ་ཟེར་ན་རྟོག་པས་བཏགས་ཙམ་གྱི་ཆོས་ཡིན་པའི་ཕྱིར། རེད་པ། རྟོག་པའི་སྣང་བ་ཡིན་པའི་ཕྱིར་ཟེར་རྟོག་པའི་སྣང་བ། བཏགས་པ། སྤྱི་མཚན། ཀུན་རྫོབ་བདེན་པ་དོན་གཅིག་འགྲོ་གི་རེད་པ། སྒྲ་དོན་ཡིན་པའི་ཕྱིར་ན་རྟོག་པའི་སྣང་བ་ཡིན་པའི་ཕྱིར་དུ་ལབ་པ་རེད་རྟོག་པའི་སྣང་བ་ཡིན་པའི་ཕྱིར། འོ་རྫས་གཅིག་ལ་ལྡོག་པ་དུ་མ་དབྱེ་རུང་བའི་རྒྱུ་མཚན་ག་རེ་རེད་ཟེར་ན་ད་ཡོད་རེད་གཞི་གཅིག་ཁྱེད་ར་གཅིག་ལ་ལྡོག་པ་དུ་མ་དབྱེ་རུང་བ་ག་རེ་ཟེར་ན་སྒྲ་ཡི་རྫས་གཅིག་པོ་དེ་རང་རང་ལ་ཆོས་ཆོས་ཅན་ལ་སོགས་པའི་ལྡོག་ཆོས་ཀྱི་བྱེ་བྲག་དུ་མ་རབ་ཏུ་བརྟག་ཏུ་རུང་སྟེ་རུང་སྟེ་ད་དེ་སྒྲ་ཁོ་རང་སྒྲ་ལས་མ་ལོག་པ་རེད་མ་གཏོགས་དེ་ལས་གཞན་པའི་ཤེས་བྱ་ག་ཚོད་ཡོད་ན་སྒང་ག་ལ་ལས་ལོག་སྟེ་ལོག་ཆོས་དུ་མ་གཅིག་པུའི་སྟེང་དུ་ཡོད་པའི་ཕྱིར། ཡོད་ཙང་དེ་ཉིད་རིགས་མཐུན་དང་རིགས་མི་མཐུན། གཞན་ལས་བཟློག་པས་སོ། ཞེས་དེ་རེད་ད་ཡིན་ཙང་དེར་བ་དེ་གར་ཐོས་ན་གང་ཕྱིར་དངོས་ཀུན་རང་བཞིན་གྱིས་རང་རང་ངོ་བོ་ལ་གནས་ཕྱིར་ཟེར་སྐབས་སུ་བཤད་པ་རེད་པ། བཟློག་པས་སོ། ཆོས་ཆོས་ཅན་རྟོག་པ་སྣང་བ་རྟོག་པའི་སྣང་བ་ཁོ་ནར་ཟད་ན། ཆོས་ཆོས་ད་རང་ལུགས་ལ་ག་རེ་ལན་རྒྱག་དགོས་ཟེར་ན་ཁ་ཅིག་གིས་དེ་ཟེར་གྱི་ཡོད་པ་རེད་དེ་ཡིན་ན་ཡང་རང་ལུགས་ལ་ཆོས་ཆོས་ཅན་རང་ལྡོག་པ་དེ་ཚོ་རྟོག་པའི་སྣང་བ་ཁོ་ནར་ཟད་པའི་ཕྱིར། ཟད་ཀྱང་དེའི་གཞི་ལྡོག་ཏུ་རང་མཚན་ཡོད་པའི་ཕྱིར། ཡོད་པ་ཡིན་པར་ཐལ། ཆོས་ཆོས་ཅན་རང་ལྡོག་དེ་རྟོག་པས་བཏགས་ཙམ་ཡིན་ཀྱང། ཆོས་ཆོས་ཅན་ཡིན་ན། ཁྱད་གཞི་དང་ཁྱད་ཆོས་ཡིན་ན། རྟོག་པས་བཏགས་ཙམ་ཡིན་པས་མ་ཁྱབ་སྟེ་སྒྲ་དང་མི་རྟག་པ་གཉིས་ཆོས་ཅན། འོ་ཐུགས་ཟད་ཤིང་དང་ཤིང་ག་རེ་འགོ་ཤ་པ་གཉིས་ཆོས་ཅན་འོ་ཐུགས་ཟད་རང་ལྡོག་སྟེ། ཆོས་ཆོས་ཅན་རྟོག་པའི་སྣང་བ་ཁོ་ནར་ཟད་ན་ནི། མཐར་སྐྱོན་ག་རེ་ཡོད་ཟེར་ན་རང་མཚན་ལ་དབྱེ་མི་རུང་བར་འགྱུར་རོ་སྙམ་ན། ཁ་ཅིག་གིས་རེད། ཆོས་ཆོས་ཅན་སྤྱི་ཙམ་པ་ཁོ་རང་ལུགས་ད་དེ་ག་རང་ལུགས་ལ་རང་ལྡོག་རྟོག་བཏགས་ཡིན་གཞི་ལྡོག་རང་མཚན་ཡིན་དེ་རེད་ཆོས་ཆོས་ཅན་རྟོག་པའི་སྣང་བ་ཁོ་ན་ཡིན་ན།

བཏགས་ཡོད་དུ་ག་ལ་འགལ་སྙམ་དུ་བསམས་སོ་བདག་ལུས་དེ་ལ་དེ་ཡིན་པར་རྟོག་པའི་སྣང་བ་རང་མཚན་མ་རེད་རྟོག་པའི་སྣང་བ་བཏགས་པ་སྤྱི་མཚན་ཀུན་རྫོབ་བདེན་པ་བཏགས་ཡོད་དོན་གཅིག་མངོན་སུམ་གྱི་སྣང་ཡུལ་རང་མཚན་དངོས་པོ་རང་ག་དང་དངོས་པོ་དོན་དམ་བདེན་པ་ནི་གར་དགོས་བདེན་ཡོད་དོན་གཅིག་སུ་འགྲོ། བཏགས་ཡོད་དང་བཏགས་པ་ཕྱི་མ་མཉམ་པོ་ཕྱིན་བདེན་ཡོད་དང་དངོས་པོ་ཕྱིན་མཉམ་པོར་གྲུབ་བ་ཡིན་བྱས་ད་བཏགས་ཡོད་དུ་རུང་བཏགས་ཡོད་དུ་ག་ལ་འགལ་སྙམ་དུ་བསམས་སོ་ད་དེ་ག་རང་ལྡོག་བཏགས་ཡོད་ཡིན་གཞི་ལྡོག་ཏུ་བདེན་ཡོད་ཡོང་གི་རེད་ཅེས་དགོངས་སོ། དེ་དག་རྟོག་པའི་སྣང་ཡུལ་ཁོ་ནར་འདོད་པ་འོ། རིགས་པ་དང་འགལ་ཏེ། རྟོག་པའི་སྣང་ཡུལ་ཁོ་ན་འདོད་པ་ནི་དཀའ་བ་རེད། ཡིན་ཏེ་ག་རེ་ཟེར་ན་རྟོག་པ་ལ་སྣང་ན་རྟོག་པའི་སྣང་ཡུལ་མེད་རྟོག་པའི་སྣང་ཡུལ་ཟེར་དུས་ཙ་ན། འོ། ཆོས་ཆོས་ཅན་ཡིན་པ་གང་ག་ལ་རྟོག་པའི་སྣང་ཡུལ་ཁོ་ནར་འདོད་ན་ནི་འགྲིག་གི་མ་རེད་དེ་ནི་བྱས་མི་རྟག་ལ་སོགས་པ་ཟིལ་གྱིས་རྟོག་པའི་སྣང་ཡུལ་ཡིན་པ་རེད་དེ་དག་རྟོག་པའི་སྣང་ཡུལ་ཁོ་ནར་འདོད་པ་ནི་རིགས་པ་དང་འགལ་བ་ཡིན་ཏེ་རྗེས་དཔག་གིས་སྒྲ་རང་མཚན་ལ། འོ། མི་རྟག་པ་དང། མི་རྟག་པ། སྒྲ་རང་མཚན་པ་གཅིག་ལ་མི་རྟག་པ་རང་མཚན་གྱི་སྦྱར་ནས་འཛིན་པའི་ཕྱིར་ཞེ་ན། ཅེས་བྱ་བ། རྟོག་པའི་སྣང་བ་ཁོ་ནར་འདོད་པ་དེ་མི་རིགས་པ་དང་འགལ་བ་ཡིན་ཏེ། ག་རེ། ཆོས་ཆོས་ཅན་དང་བསྒྲུབ་བྱ་སྒྲུབ་བྱེད་དང་སྤྱི་དང་བྱེ་བྲག་ཟེར་དེ་ཚོ་གང་ག་ལ་རྟོག་པའི་སྣང་བ་ཁོ་ནར་རང་ལུགས་ལ་ཁས་ལེན་པ་ཡིན་པའི་ཕྱིར། དེ་ག་རེ་ལ་བསམ་སྟངས་རེད། ཆོས་ཆོས་ཅན་རང་ལྡོག་པའི་ཆ་གང་ཡིན་པ་དེ་རྟོག་པའི་སྣང་བ་ཁས་བཏགས་པ་ཡིན་པ་ཁས་ལེན་པར་བ་དེ་རྟོག་པའི་སྣང་བ་ཁོ་ན་ཡིན་ཟེར་ལ་རང་ལྡོག་པ་དེ་རྟོག་པའི་སྣང་བ་ཁོ་ན་ཡིན་པ་དེ་རང་ལུགས་ཁས་ལེན་རྒྱུ་ཡིན་པའི་ཕྱིར། ཡིན་ན། དེ་ཡིན་ན་རྩ་བ་ཉིད་དེ་མི་འགྲིག་ག་རེ་ཟེར་ན་རྗེས་དཔག་གཅིག་གིས། སྒྲ་ཡི་སྟེང་དུ་མི་རྟག་པ་རང་མཚན་སྒྲ་རང་མཚན་པ་གཅིག་ལ་མི་རྟག་པ་རང་མཚན་གྱི་སྦྱར་ནས་འཛིན་ནི་ཁོ་གཉིས་ཁྱད་གཞི་དང་ཁྱད་ཆོས་རེད་ཟེར་འཛིན་གྱི་འདུག་བ་ཟེར་ན། བྱ་དང། སྒྲུབ་པར་བྱེད་པ་ལ་རྟོག་པའི་བློ་ཆོས་ཅན། གཅིག་བསྒྲུབ་བྱ་རེད་ཤ་གཅིག་སྒྲུབ་བྱེད་རེད་ཤ་ཟེར་ནས་རྟོག་མཁན་གྱི་དོན་དུ་རྟོག་པ་དེ་ཆོས་ཅན། ཁྱོད་ཀྱི་སྣང་ཡུལ་རང་མཚན་མ་ཡིན་ཏེ། ཁྱོད་ལ། དངོས་པོ་རང་མཚན་གཟུང་ཡུལ་དུ་བྱེད་པའི་ནུས་པ་ཉམས་ནས་མེད་པའི་ཕྱིར་རོ། དངོས་པོ་རང་མཚན་གཟུང་ཡུལ་དུ་བྱེད་པའི་ནུས་པ་ལ་ག་རེ་གོ་བ་རེད་ཟེར་ན། དེ་ལྟར་ད་བར་གྱི་རྟོག་པ་ལ་སྣང་ཡུལ་དེ་མེད་ཟེར་ན་འགྲིག་ཡོད་ཡིན་པ་འདྲ། གཟུང་དོན་མེད་ཟེར་ན་འགྲིག་ཡོད་ཡིན་པ་འདྲ། གཟུང་ཡུལ་དང་ཡོང་སྒོ་རོལ་པའང་སྣང་ཡུལ་ཡོད་ཙང་འོ་གཟུང་དོན་དུ་བྱས་ནས་མཐོང་བའི་ནུས་པ་ཉམས་པའི་ཕྱིར་ཟེར་ན། དཔེར་ན་ཤིང་བཟའ་དང་གང་ཡིན་ན་ཡིན་ད་གང་ལྟར་ཀྱང་དངོས་པོ་རང་མཚན་པ་གཅིག་གཟུང་ཡུལ་དུ་བྱས་ནས་མཐོང་བའི་ནུས་པ་དེ་ཉམས་ཚེ་ད་དངོས་པོ་རང་མཚན་པ་གཟུང་ཡུལ་དུ་བྱེད་མི་ཐུབ་པ་ད་ལྟ་ཤོད་མོ་ག་རེད། ག་རེ་རེད་ཟེར་ན་དངོས་པོ་རང་མཚན་པ་གཟུང་ཡུལ་དུ་བྱེད་པ་བྱས་པ་ལ་དོན་སྤྱི་དང་མ་འབྲེལ་བ་སྣང་བ་ཅིག་རེད་རྟོག་པ་ལ་དེ་འདྲའི་དོན་སྤྱི་དང་མ་འདྲེས་པར་སྣང་ཡས་ཀྱི་ནུས་པ་རྩ་བ་ཉིད་ནས་མེད། གཟུང་གཟུང་ཡུལ་མེད་མ་ཚད་པ་ཅི་ནས་གཟུང་དོན་ཡང་མེད་བྱས། གཟུང་དོན་མེད་ཟེར་ན་ཡག་ཡོད་ས་རེད་སྙམ་པའི་ཕྱིར། འདི་ཡང་རྟོག་པ་ལ་རང་མཚན་སྣང་བ་དང་རྟོག་པའི་སྣང་བ་རང་མཚན་མིན་པ་འགལ་སྙམ་པའི་བདེན་གཉིས་ཀྱི་རྣམ་དབྱེ་ལ་མི་མཁས་པའི་སྐྱོན་ཡིན་པས་དེའི་ལན་མཛད་དོ། དེར་སོང་རྟོག་པ་ལ་རང་མཚན་སྣང་བ་དང་རྟོག་པའི་སྣང་བ་རང་མཚན་མིན་པ་འགལ་གྱི་འདུག་ཟེར་རྟོག་པ་ལ་རང་མཚན་སྣང་ཟེར་ལན་རྒྱག་དགོས་པའི་ཕྱིར། རྟོག་པ་ལ་རང་མཚན་སྣང་སྟེ་ཤིང་འཛིན་རྟོག་པ་ལ་རང་མཚན་སྣང་བའི་ཕྱིར་ཏེ་ཤིང་འཛིན་རྟོག་པ་ལ་ཤིང་སྣང་བའི་ཕྱིར། ཤིང་འཛིན་རྟོག་པ་ལ་རང་མཚན་ཤིང་སྣང་ཀྱང། ཤིང་འཛིན་རྟོག་པའི་སྣང་བ་དེ་རང་མཚན་མ་ཡིན་ཟེར་ལན་རྒྱག་དགོས་པའི་ཕྱིར། འོ་ཡིན་ད་ཁ་ཅིག་དེའི་བར་སྣང་སྟེ། རྟོག་པ་ལ་རང་མཚན་སྣང་ཟེར་ལབ་ན་ད་རྟོག་པའི་སྣང་བ་རང་མཚན་ཆགས་འགྲོ་གི་འདུག་རྟོག་པའི་སྣང་བ་རྟག་པ་ཡིན་ཟེར་ལབ་ན་ད་ནི་རྟོག་པ་ལ་ཡང་ཨ་ནི་རྟག་པ་མ་གཏོགས་རང་མཚན་མི་སྣང་ཟེར་དགོས་ཀྱི་འདུག་བསམས་ནས། རྟོག་པ་ལ་རང་མཚན་སྣང་བ་དང་རྟོག་པའི་སྣང་བ་གཉིས་པོ་དེ་གཅིག་པ་ལ་ཕྱིན་ནས་འོ་འགལ་སྙམ་པའི་བདེན་གཉིས་ཀྱི་རྣམ་དབྱེ་ལ་མི་མཁས་པའི་སྐྱོན་རེད་ད་ལུགས་འདིའི་བདེན་གཉིས་རྣམ་གཞག་ཡིན་ཏེ་ག་རེ་ཟེར་ན། རྟོག་པ་ལ་རང་མཚན་སྣང་ཀྱང། རྟོག་པའི་སྣང་བ་དེ་རང་མཚན་མ་ཡིན་ཟེར་ལན་རྒྱག་དགོས་པའི་ཕྱིར། འོ་དེ་ཀྱི་རྫས་རྡོ།